གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་མོ་དོམ་ལགས་ཡིན། དེ་རིང་མོ་ལགས་ཀྱིས་ཁྱེད་རྣམ་ཚོར་ཡར་གྲ་སྒྲིག་བྱས་པའི་སྒྲུང་འདིའི་མིང་ལ་ཡར་བི་ཏོ་གི་རྐུབ་བཀྱག་ཟེར་གྱི་ཡོད་རེད། གཤམ་ལ་ཡར་མོ་ལགས་ཀྱིས་སྒྲུང་འདི་འགོ་བཙུགས་བྱས་བཤད་གི་ཡིན་ད།

རྐུབ་བཀྱག་ཆུང་ཆུང་འདིའི་སྒང་ལ་ཡ། ངལ་གསོ་བརྒྱབ་བྱས་སྡོད་རྩིས་བྱེད་དུས། བི་ཏོ་ཆེན་པོ་ཞེ་དྲག་ཆགས་ཡོད་ཙང་རྐུབ་བཀྱག་ཆུང་ཆུང་འདིའི་སྒང་ལ་ད་ཆུད་ཀྱི་ཡོད་མ་རེད། ཨ་མ་ལགས་ཀྱིས་དེ་དུས་སྒེའུ་ཁུང་འཁྲིས་ལ་ཡོང་བྱས་བི་ཏོ་སྐད་བརྒྱབ་པ་ཡོད་རེད། བི་ཏོ་ད་རེས་ཨ་མ་ལགས་ཀྱིས་ཉིན་གུང་ཁ་ལག་ཞིམ་པོ་ཞེ་དྲག་བཟོས་ཡོད་རང་ཟ་ག་ཤོག་ཟེར་ལབ་རེད། ཡིན་ནའི་ལས་བི་ཏོ་དང་ཁྱི་ཝི་ལི་གཉིས་ཆ་གིས་གོ་མ་བྱུང་མདོག་མདོག་བྱས་བསྡད་པ་རེད། ལྟས་ཕྱིན་ད། ཨ་མ་ལགས་ཀྱི་བི་དེ་ལོ་ཡོད་མ་ཐོང་ཙང་རྩེད་མ་རྩེད་ཅེས། ངའི་འཚུབ་གཏེར་འདི་ཏན་ཏན་ཁྲ་ཡོལ་རྒྱབ་ལོགས་ལ་ཡ་གབ་བསྡད་ཡོད་རེད་ཟེར་ལབ་ཅེས་ཨ་མ་ལགས་ཀྱི་ཁྲ་ཡོལ་ཅི་དགར་དྲུད་དུས་བི་དེ་ཡོད་མ་རེད། བི་དེ་ཀས་ཨ་མ་ལགས་ང་དེ་ལྟའི་ཡུལ་པ་ལ་སྙིམ་མདོག་ཡོད་ཟེར་ལབ་ཅེས་བི་དེ་ཀས་པ་ལ་ཨོ་པ་ལ་ང་ནི་སྙིམ་མདོག་དགུ་བརྒྱ་ཕྱི་འཇུས་དེའི་ཚུལ་བཞིན་ཟིན་གྱི་དང་དུ་སུ་ཞིག་བསྡད་ཡག་ཡོད་མ་རེད་ཟེར་ལབ་ཅེས། བ་ལ་ཉིམ་ལྡོག་སྐུ་བརྒྱ་བཟླས་ཡ་ཚུལ་བཞི་ཟིན་གྱི་གདམས་རིགས། འོ་ཡ་ཁྲོ་བོ་ཆུང་ཆུང་ཚོགས། ད་རེས་ཀྱི་སྒྲུང་འདི་ད་ག་རྫོགས་སོང་ཨ། ཞུ་ཨོ།